ང་ཚོ་མིའི་རིགས་ཀྱིས་རང་བཞིན་ལྷན་སྐྱེས་ཀྱི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཡོད་པའི་ཐོག་ལ་ཡང་ང་རང་ཚོ་མི་ཞིག་གི་སྤྱི་ཚོགས་ནང་ལོགས་ལ་ཡ་ཞིག་སྡུག་བསྔལ་ཡོང་ཡག་གི་ཨེ་ནི་ཅིག་གི་བྱ་གཞག་མང་པོ་ཅིག་ང་ཚོས་སྤེལ་བསྡད་ཀྱི་ཡོད་རེད། ཨེ་ནི་ཐབས་སྐྱོ་ཅིག་ལ་ཡང་ཆོས་ལུགས་མི་འདྲ་བ་ཡོད་པ་དེ་ཚོ་དྲན་དྲན་གི་ཡང་ཅིག་གི་ཏོག་ཙེ་ང་ཚོ་དང་ཁོང་ཚོ་ཟེར་ནས་བཤད་དེ་ཡ་རབས་དེ་འདྲའི་ཅིག་ཡོང་བསྡད་ཀྱི་འདུག་བྱས་ཙང་དེ་འདྲས་ཀྱི་རྐྱེན་པས་ང་རང་ཚོ་འཛམ་བུ་གླིང་འདིའི་སྒང་གི་མི་དུང་ཕྱུར་ཁ་ཤས་ཤིག་ཡོད་བསྡད་པ་དེ་ཡིན་ཏེ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་རེད་དེ་ཡིན་ནའི་གཅིག་ང་རང་ཚོ་རང་ཉིད་ཀྱི་རྙོག་དྲ་ཡོང་ཡ་མང་པོ་གཅིག་ང་རང་ཚོའི་མི་ཡིས་ད་བཟོས་བསྡད་ཡ་ཅིག་ཆགས་ཀྱི་འདུག་ཨེ་ནི་ང་ཆ་བཞག་ན་མི་ཆོས་ལུགས་ཚང་མ་ལོ་ལ་ངས་གུས་ཞབས་བྱེད་ཀྱི་ཡོད། ང་ད་བར་ཕར་ཚུར་ཕྱིན་པའི་སྐབས་དུས་ཡ། ཡེ་ཤུའི་ལྷ་ཁང་དང་ཧིན་དུའི་ལྷ་ཁང་དང་ནང་པའི་ལྷ་ཁང་དང་དེ་འདྲ་ཚང་མ་ལོ་ལ་ང་འགྲོ་བསྡད་ཀྱི་ཡོད། ཆོས་ལུགས་ཚང་མ་ལོ་ལ་ངས་གུས་ཞབས་བྱེད་ཀྱི་ཡོད། རེད་དེ་ཡང་ཅིག་ང་རང་ཚོའི་བསམ་བློའི་ནང་ལ་ཡ་ཨེ་ནི། ང་ཚོ་ཆོས་ལུགས་འདི་ཡིན། ཨེ་ནི་ཁོང་ཚོ་ཆོས་ལུགས་འདི་རེད་ཟེར་ནས་ཡང་ཏོག་ཙེ་ཆོས་ལུགས་མི་འདྲ་བའི་ཐོག་ནས་ཡང་ཏོག་ཙེ་ང་ཚོ་རྙོག་དྲ་ཡོང་ཡག་ཅིག་ཡོང་གི་འདུག་བ། བྱས་ཙང་ང་རང་ཚོ་ད། ཚང་མ་ལོ་འཆམ་པོ་བྱེད་ཡག་ད་དེའི་ནང་ཚན་ནས། ཆོས་ལུགས་མི་འདྲ་བ་ཡོད་པ་དེའི་དེ་ང་རང་ཚོ་འཆམ་པོ་བྱེད་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག། དེ་བཞིན་གོང་ས་མཆོག་གིས་རྒྱ་གར་རྒྱལ་ཁབ་ཀྱི་ནང་ཆོས་ལུགས་མི་འདྲ་བ་མང་པོ་ཡོད་པ་ཚང་མ་འཆམ་མཐུན་ངང་གནས་ཀྱིན་ཡོད་པ་དང། ཚང་མས་སེམས་པ་བཟང་པོ་བྱ་དགོས་པའི་བསླབ་བྱ་གཅིག་མཚུངས་ཡིན་དུས། ཚང་མས་སེམས་པ་བཟང་པོ་བྱ་དགོས་པ་དང་ཆོས་ལུགས་ཚང་མ་ལ་གུས་བརྩི་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་བཀའ་སློབ་སྩལ་ཡོད་པ་རེད།
མི་རྒྱ་གར་འཕགས་པའི་ཡུལ་དེ་ཞིག་གི་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལོ་ཡོད་བསྡད་པ་ཅིག་གི་ལུང་པ་ཅིག་རེད་ཤག་ཤིག་གི་རྒྱ་གར་ནང་ལ་ཁ་ཆེ་དང་ཨེ་ནི་ཧིན་དུ་དང་ཅིག་ཇུ་དང་དེ་འདྲས་ཀྱི་ཡང་ཅིག་ཆོས་ལུགས་འདྲ་མི་འདྲ་ཡོད་བསྡད་པ་དེ་འདྲས

ཡིག་གཟུགས་སྒྱུ་རྩལ་བ་ཁོང་གིས་ཐའེ་ཝན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ལས་འགུལ་དེའི་སྐོར་ངོ་སྤྲོད་གནང་དོན། བོད་མི་བརྒྱ་དང་དྲུག་ཅུ་རེ་དྲུག་དེ་དག་གིས་བློ་སྟོབས་ཆེན་པོ་ཡིས་རང་གི་མི་རིགས་དང་རྒྱལ་ཁབ་དོན་དུ་རང་གི་ལུས་སྲོག་དང་བཅས་པར་བློས་གཏོང་གནང་བ་འདི་ནི་ཐུན་མོང་མ་ཡིན་པའི་ལས་འགུལ་ཞིག་ཡིན་པ་འཛམ་གླིང་ལ་གསལ་སྟོན་བྱ་རྒྱུ་དེ་ཡིན། ངས་འགྲེམས་སྟོན་དེ་འདས་པའི་ལོ་གཅིག་ལྷག་རིང་གྲ་སྒྲིག་བྱས་པ་ཡིན། ངས་བྲིས་པའི་ཡིག་གཟུགས་སྒྱུ་རྩལ་དེའི་ནང་རང་ལུས་མེར་སྲེག་གནང་མཁན་བོད་མི་བརྒྱ་དང་དྲུག་ཅུ་རེ་དྲུག་དེ་དག་གི་སྐྱེས་ཡུལ་དང་རང་ལུས་མེར་སྲེག་གནང་ཡུལ་སོགས་ལ་ཉམས་ཞིབ་ཀྱིས་རེ་རེ་བཞིན་བྲིས་པ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡིག་གཟུགས་སྒྱུ་རྩལ་བ་སྐུ་ཞབས་ཧུའུ་ཚང་སུང་ལགས་ནི་ཆུང་དུས་ནས་རི་མོ་སྒྱུ་རྩལ་ལ་དོ་དབྱིངས་ཡོད་པ་དང་ཐའེ་ཝན་དུ་ཆགས་པའི་གཞུང་ཁོངས་མིན་པའི་ཚོགས་པ་ཞིག་ནང་ལོ་ངོ་སུམ་ཅུ་ལྷག་རིང་ཁྲིམས་རྩོད་ཞུ་གཏུག་གི་ཕྱག་ལས་གནང་འདུག་པ་མ་ཟད་ཡིག་གཟུགས་སྒྱུ་རྩལ་གྱི་ལམ་ནས་འགྲོ་བ་མིའི་ཐོབ་ཐང་དང་སེམས་ཅན་དུད་འགྲོ་སྲུང་སྐྱོབ་ཀྱི་ལས་འགུལ་སོགས་གནད་དོན་མང་དག་ཅིག་གི་ཐོག་ཕྱག་ལས་གནང་འདུག་ཅིང། ཉིས་སྟོང་བརྒྱད་ལོར་ཁོང་ཐའེ་ཝན་དུ་ཡོད་པའི་བོད་མི་ཚོ་དང་ལྷན་དུ་བོད་དོན་ལས་འགུལ་ནང་ཐོག་མར་མཉམ་ཞུགས་བྱས་པ་ནས་བཟུང་བོད་མི་དང་འབྲེལ་བ་བྱུང་འདུག། ན་ཝོ་ཆང་ཞི་ཏོ་སུས་ཀུང་ཤིང། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ཕྱི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་མདོ་སྨད་རྔ་བ་རྫོང་ནས་ཡིན་པའི་བློ་བཟང་ཕུན་ཚོགས་ལགས་ཀྱིས་རང་ལུས་མེར་བསྲེགས་བཏང་བའི་དུས་ཚོད་དེ་ནི་ཁོང་གི་སྐྱེས་སྐར་དང་དུས་མཚུངས་བྱུང་བ་དེས་ཁོང་ལ་བོད་དོན་ཐོག་སྔར་ལྷག་རྒྱབ་སྐྱོར་བྱེད་རྒྱུ་ཡི་ཚོར་ཤུགས་ཆེན་པོ་སྤྲད་འདུག་པ་མ་ཟད་འདི་ནི་ཧ་ཅང་གི་བཟོད་ཐབས་མེད་པའི་ན་ཟུག་ལྡན་པའི་ལས་འགུལ་ཞིག་ཀྱང་ཡིན་པ་འགྲེལ་བརྗོད་གནང་བྱུང། ད་ཐེངས་སྐུ་ཞབས་ཁོང་གི་འགྲེམས་སྟོན་གྱི་བརྗོད་གཞི་ནི། གང་ལའང་འཇིགས་སྣང་མེད་པའི་སྐྱེ་བོ་ཞེས་པ་དེ་ཡིན་ཞིང་རང་ལུས་མེར་སྲེག་གི་ལས་འགུལ་འདི་ནི་མི་རིགས་ཀྱི་འཐབ་རྩོད་དང་འབྲེལ་བའི་དངོས་སུ་བྱུང་བའི་ལོ་རྒྱུས་ཤིག་ཡིན་པ་ལས་དེ་ལ་འཁྱོག་བཤད་ཀྱིས་ནག་གསུབ་གཏོང་ཐབས་གང་ཡང་མེད་པ་གསུངས་ཤིང་ད་རེས་འགྲེམས་སྟོན་བྱས་པ་དེ་ཡིས་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་བོད་མིའི་དཀའ་སྡུག་རྣམས་གསལ་སྟོན་བྱ་རྒྱུ་ཡིན་པ་ལས་འབྱུང་འགྱུར་རང་ལུས་མེར་སྲེག་གཏོང་དགོས་པའི་སྐུལ་མ་རིགས་བྱེད་ཀྱི་མེད་རྒྱུ་མཚན་ནི་མི་ཁ་ཤས་ལ་སྐུལ་མ་བྱས་པའི་མྱོང་ཚོར་བྱུང་སྲིད་པ་རེད་ཅེས་འགྲེལ་བརྗོད་གནང་བྱུང། སྤྱིར་ཡིག་གཟུགས་འབྲི་རྩལ་ནི་གནའ་རབས་ནས་བཟུང་དོན་རྐྱེན་གལ་ཆེན་རྣམས་ཟིན་ཐོར་འགོད་རྒྱུར་བེད་སྤྱོད་བྱས་སྲོལ་ཡོད་པ་དང་ད་རེས་སྐུ་ཞབས་ཧུའུ་ལགས་ཀྱི་ཡིག་གཟུགས་འབྲི་རྩལ་དེ་ཡང་གནའ་རབས་ཀྱི་གཞུང་འབྲེལ་ཟིན་ཐོ་ཉར་ཚགས་བྱེད་ཕྱོགས་ཀྱི་ཡིག་གཟུགས་དང་གཅིག་མཚུངས་ཡིན་འདུག་སྐུ་ཞབས་ཁོང་གི་འགྲེམས་སྟོན་ལ་མཐུན་སྦྱོར་གནང་མཁན་གཙོ་བོ་ནི་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཡིན་འདུག་ཅིང་ཐའེ་ཝན་དོན་གཅོད་སྐལ་བཟང་རྒྱལ་མཚན་ལགས་ཀྱིས་སྐུ་ཞབས་ཧུའུ་ཚང་སུང་ལགས་ཀྱི་ལས་འགུལ་འདི་ནི་བོད་མིའི་རང་དབང་འཐབ་རྩོད་ཀྱི་ལོ་རྒྱུས་ཁྲོད་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨ་ནེ་རང་ལུས་མེར་སྲེག་བཏང་ཡོད་མཁན་གྱི་ཨ་ནེ་ང་ཚོ་གི་རྒྱལ་གཅེས་ཀྱི་དཔའ་བོ་དཔའ་མོ་ཁོང་ཚོ་ཚང་མ་དེ་ག་ཙམ་གྱི་ང་ཚོ་གི་དྲན་པ་གི་ཡུལ་དེ་བརླག་མ་འགྲོ་བར་ང་ཚོ་ག་དུས་ཡིན་པ་ཡིན་ན་ཁོང་ཚོ་རྗེས་དྲན་ཞུ་དགོས་ཡ་དང་ལྷག་པར་དུ་ལོ་རྟག་པར་ཕྱི་ཟླ་གཉིས་པའི་གི་ཚེས་ཉི་ཤུ་བདུན་ཉིན་མོ་དེ་ཨ་ནེ་རང་ལུས་མེར་སྲེག་གི་དྲན་རྟེན་གྱི་ཉིན་མོ་འདྲ་པོ་ཅིག་དྲན་གསོ་བྱེད་ཐུབ་དགོས་དེ་གལ་ཆེན་པོ་རེད་བསམ་སྟེ་ང་ཚོ་རང་འཐབ་རྩོད་ཀྱི་མི་རིགས་ཤིག་ཡིན་པའི་ཆ་ནས་ཨ་ནེ་ང་ཚོ་བོད་པ་ཚང་མ་འཛམ་བུ་གླིང་ས་གནས་གང་ས་ལ་ཡོད་པ་རེད་གསུམ་བཅུའི་དུས་དྲན་སྲུང་བརྩི་ཞུས་པ་དང་བཞིན་གྱི་ཁོང་ཚོའི་དྲན་པ་ནི་བརྗེད་རྒྱུ་མེད་པ། གཞན་ཡང་འདི་ལོའི་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་སྐབས་བོད་མི་སྒྲིག་འཛུགས་བཀའ་ཤག་གི་གསུང་བཤད་ལ་གཞིགས་ན་ཕྱི་ལོ་ཉིས་སྟོང་དགུ་ནས་ད་བར་ཤེས་རྟོགས་ར་སྤྲོད་བྱུང་བའི

མི་བཟུང་ཁྲིད་བྱས་པ་དང་ཆེད་མངགས་སྒེར་པ་ལ་དམའ་འབེབས་བྱས་པ་དང། ཡང་ན་ལྐོག་གསོད་བྱས་པ་སོགས་ཐད་ཀའི་དོན་རྐྱེན་ཁག་འདྲ་མིན་བརྒྱ་དང་བཅུ་གཉིས་ཙམ་ཐོ་འགོད་བྱས་པའི་ནང་དོན་བཀོད་པ་རེད། རྒྱལ་ཁབ་དེ་ཚོས་གསར་འགོད་པ་ཚོ་ལ་ཆེད་མངགས་དམའ་འབེབས་དང་སུན་གཙེར་བྱེད་པའི་ཁར་དྲ་ཐོག་ཏུ་སྒེར་གྱི་གསང་ཡིག་གི་གནས་ཚུལ་ཁྱབ་སྤེལ་སོགས་ལམ་ནས་དྲ་ཐོག་ཏུ་འཇིགས་སྐུལ་དང།

ཡང་སྙན་ཐོ་གི་ནང་གནས་ཚུལ་མུ་མཐའི་རྩ་དོན་དུ་སྲིད་གཞུང་དེ་ཚོ་གི་དམིགས་ཡུལ་ནི་གཞུང་ཕྱོགས་ཀྱི་ལྟ་བ་དང་མཐུན་གྱི་མེད་པ་གི་གནས་ཚུལ་ལ་སྟངས་འཛིན་དང་དེ་བཞིན་ཚུར་རོགས་དུ་གནས་པའི་ཚུལ་གྱི་རྒྱལ་ཁབ་ཁག་ཏུ་གནས་པའི་མི་སེར་ཚོ་ལ་བསམ་བློ་སྟངས་འཛིན་བྱེད་ཐབས་ཡིན་པ་རེད་ཅེས་བཀོད་འདུག། སྙན་ཐོ་བཀོད་པ་གི་རྩོམ་པ་པོ་གི་གྲས Jessica White ལགས་ཀྱིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་རྒྱ་ནག་སྲིད་གཞུང་གིས་སྤེལ་བའི་དྲ་རྒྱའི་འདི་དག་ནི་ཧ་ཅང་གནས་ཚད་ཆེན་པོ་ཡོད་པ་གསུངས་གནང། རྒྱ་ནག་སྲིད་གཞུང་ནི་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་མཁན་གྱི་སྲིད་གཞུང་ཆེས་ཚབས་ཆེ་བོ་གི་གྲས་སུ་གཅིག་ཡིན་པ་དང། ཆེད་མངགས་སྒེར་བ་ལ་དམའ་འབེབས་དང་མི་གི་འགྲོ་འདུག་སྤྱོད་གསུམ་གྱི་རང་དབང་ལ་ཚད་བཀག་བཟོས་པ་གི་དྲ་རྒྱ་མ་ལག་འདྲ་མིན་མཁོ་ཆས་ཀྱིས་གསར་འགོད་པ་གི་ཁྱིམ་ཚང་ནང་མི་ལ་འཇིགས་སྐུལ་བྱས་པ་སོགས་ཐབས་བྱུས་ཤིན་ཏུ་རྒྱ་ཆེན་པོ་ཡོད་པ་རེད་ཅེས་གསུངས་འདུག། ཡང་ཝེ་ཊི་ལགས་ཀྱིས་སྙན་ཐོ་དེ་ནང་གི་རྒྱ་ནག་གི་ཆ་ཤས་དེ་ག་ནང་དོན་སྐོར་བརྗོད་དུས་མང་པོ་ཞིག་བོད་དང་ཤར་ཏུར་ཀི་སི་ཏན་ནམ་ཤིན་ཅང་ནས་ཡིན་པ་ག་གསར་འགོད་པ་སོ་སོ་ག་ཉམས་མྱོང་དག་བཀོད་པ་བྱས་ཡོད་པ་དང། ཁོང་ཚོ་ག་བཅར་འདྲི་ཞུ་ས་མི་སྣ་དག་རྒྱ་ནག་སྲིད་གཞུང་གིས་དམིགས་བཀར་གྱིས་ལྟ་ཞིབ་བྱེད་བཞིན་པ་དང་གསར་འགོད་པ་ཚོ་ལ་ཡིད་ཆེས་བརླ་པ་དང་ལས་ཀ་དཀའ་ལས་ཁག་ཏུ་སོང་ཡོད་པ་རེད། ཁོང་ཚོ་ཡང་སོ་སོ་ཉེ་འཁོར་གྱི་སྤུན་ཟླ་སུ་ལའང་ཡིད་ཆེས་བྱེད་དགོས་པ་ཧ་གོ་གི་མེད་པ་ག་གནས་སྟངས་བརྗོད་པ་རེད་ཅེས་གསུངས་པ་གནང།

ཁོང་གཉིས་དེ་མ་ཐག་ཧང་ཀང་དུ་འབྲེལ་བ་དགའ་ས་འཇོ་སྒེག་པའི་བྱས་པ་དང། ལྷག་པར་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཟླ་བཅུ་བ་ནང་དབྱིན་ཡུལ་མན་ཆ་སི་ཏྲ་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གི་གཞུང་ཚབ་པ་ཀྲེང་ཞི་ཡོན་གྱིས་ཧང་ཀང་ངོ་རྒོལ་བ་ལ་རྒོལ་རྡུང་སྤེལ་བཞིན་པའི་བརྙན་ཐུང་བླངས་པ་དང། དེའི་སྐབས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་ཁོང་ལ་བཅར་འདྲི་ཞུས་དུས།